བྱང་ཀོ་རི་ཡ་ནས་བཟོས་པའི་མཛེས་བཟོ་བྱ་རྒྱུའི་མིག་གི་གཟེ་མ་རྫུན་མ་དེ་འདྲ་རྒྱ་ནག་ནས་བཟོས་པ་ཡིན་ཁུལ་བྱས་ཏེ་འཛམ་གླིང་གང་སར་ཡོད་པའི་མཛེས་བཟོའི་བཟོ་ཚོང་ཁང་ཁག་གི་ནང་ཚོང་འགྲེམས་བྱས་ཏེ་ཕྱི་ཕྱོགས་ལ་འབྲེལ་བ་དེ་ཙམ་མེད་མཁན་གྱི་རྒྱལ་ཁབ་བྱང་ཀོ་རི་ཡས་ན་ནིང་ལོར་རང་གི་དངོས་ཟོག་ཕྱིར་ཚོང་བྱས་པར་ཁེ་ཕན་ཧ་ཅང་ཆེན་པོ་བྱུང་ཡོད་པ་རེད། དེ་ཡང་རྒྱལ་སྤྱིའི་ཐོག་ནས་བྱང་ཀོ་རི་ཡའི་འགོ་ཁྲིད་ཀིམ་ཇོང་ཨུན་སྲིད་གཞུང་ཐོག་དཔལ་འབྱོར་དམ་དྲག་ཉེས་ཆད་ཤུགས་ཆེ་བཀལ་ཡོད་པ་ལས་གཡོལ་ཐབས་སུ་བྱང་ཀོ་རི་ཡ་ནས་བཟོས་པའི་གོང་ཞུས་མིག་གི་གཟེ་མ་རྫུན་མ་དེ་དག་བྱང་ཀོ་རི་ཡའི་ཁྱིམ་མཚེས་དང་ཚོང་འབྲེལ་བྱ་ཡུལ་གཙོ་བོ་རྒྱ་ནག་ནས་བཟོས་པ་ཡིན་ཁུལ་བྱས་ཏེ་ཕྱིའི་རྒྱལ་ཁབ་ཁག་ལ་ཚོང་འགྲེམས་བྱས་ཡོད་པ་དེའི་བརྒྱུད་ནས་བྱང་ཀོ་རི་ཡའི་དཔལ་འབྱོར་ཡོང་འབབ་ལ་ཁེ་ཕན་ཆེན་པོ་བྱུང་ཡོད་པར་ངོས་འཛིན་བྱེད་ཀྱི་ཡོད་འདུག་རོའི་ཊར་གསར་སྤེལ་ལས་ཁང་གིས་མིག་གི་གཟེ་མ་བཟོ་སྐྲུན་བྱེད་སའི་བཟོ་ཚོང་ཁང་བཅོ་ལྔ་ཐེ་བའི་མི་སྣ་ཉི་ཤུ་ཙམ་ལ་འདྲི་རྩད་དང་དེ་བཞིན་བྱང་ཀོ་རི་ཡའི་དཔལ་འབྱོར་དང་ཚོང་དོན་ཐད་ཀྱི་ཆེད་ལས་མཁས་པ་དང་ཁྲིམས་རྩོད་པ་སོགས་ལ་འབྲེལ་བ་བྱས་ཏེ་སྐད་ཆ་དྲིས་པའི་སྐབས། རྒྱ་ནག་ནང་རྟེན་གཞི་བྱས་པའི་བཟོ་ཚོང་ཁང་ཁག་གིས་བྱང་ཀོ་རི་ཡ་ནས་ནང་འདྲེན་བྱས་པའི་དངོས་ཟོག་ཆ་ཚང་བཟོས་མ་ཚར་བ་རྣམས་རྒྱ་ནག་རྒྱལ་ནང་དུ་ཆ་ཚང་བཟོས་པ་དང་ཐུམ་སྒྲིལ་བྱས་ཏེ་ནུབ་ཕྱོགས་རྒྱལ་ཁབ་ཁག་དང་ཉི་ཧོང། ལྷོ་ཀོ་རི་ཡ་ལ་སོགས་པའི་ཕྱིའི་རྒྱལ་ཁབ་ཁག་ལ་རྒྱ་ནག་ནས་བཟོས་པ་ཡིན་ཁུལ་བྱས་ཏེ་ཕྱིར་ཚོང་བྱེད་ཀྱི་ཡོད་པ་གོང་ཞུས་གནད་དོན་དང་འབྲེལ་བ་ཡོད་པའི་བཟོ་ཚོང་ཁང་ཁག་དང་ཚོང་དོན་དང་ཐད་ཀར་འབྲེལ་བ་ཡོད་པའི་མིང་ཆ་ཚང་བརྗོད་འདོད་མེད་མཁན་ལས་བྱེད་མི་སྣ་བརྒྱད་ཀྱིས་འགྲེལ་བརྗོད་བྱས་ཡོད་པ་རེད། བྱང་ཀོ་རི་ཡ་ནི་སྐྲ་ཚབ་དང་མིག་གི་གཟེ་མ་རྫུན་མ་དེ་འདྲ་ཕྱིར་ཚོང་བྱེད་མཁན་རྒྱལ་ཁབ་གཙོ་བོ་ཞིག་ཡིན་པ་དང། འོན་ཀྱང་དེ་སྔ་ལོ་ངོ་གསུམ་ཙམ་ཞིག་གི་གོང་དུ་འཛམ་གླིང་གང་སར་ཏོག་དབྱིབས་གཉན་རིམས་བཅུ་དགུ་པ་ཁྱབ་གདལ་ཤུགས་ཆེ་ཕྱིན་པའི་སྐབས་བྱང་ཀོ་རི་ཡས་རང་གི་ས་མཚམས་ཡོངས་རྫོགས་སྒོ་བརྒྱབ་སྟེ་དམ་དྲག་ཤུགས་ཆེ་བྱས་པར་བརྟེན་ཅ་དངོས་ཕྱིར་ཚོང་བྱ་མ་ཐུབ་པའི་གནས་སྟངས་ཆགས་ཡོད་པ་རེད། དེ་ཡང་མཛེས་བཟོའི་ཅ་དངོས་བཟོ་ཚོང་ཁང་ཞིག་གི་ནང་ལས་ཀ་བྱེད་མཁན་ལས་བྱེད་མི་སྣ་བཞི་དང། དེ་བཞིན་འགག་སྒོའི་དཔྱ་ཁྲལ་བསྡུ་རུབ་བྱས་པའི་ཡིག་ཆ་བཅས་ཀྱི་གནས་ཚུལ་གཞིར་བཟུང་བྱས་ན། ན་ནིང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོར་སླར་ཡང་བྱང་ཀོ་རི་ཡ་ནས་བཟོས་པའི། མིག་གི་གཟེ་མ་རྫུན་མ་དེ་འདྲ་རྒྱ་ནག་ནས་བཟོས་པ་ཡིན་ཁུལ་བྱས་ཏེ། ཕྱི་ཕྱོགས་ལ་ཚོང་འགྲེམས་བྱེད་འགོ་ཚུགས་ཡོད་པའི་འགྲེལ་བརྗོད་བྱས་འདུག་པ་དང། དེ་བཞིན་རྒྱ་ནག་དང་བྱང་ཀོ་རི་ཡ་གཉིས་ཀྱི་ས་མཚམས་ཁག་བསྐྱར་དུ་སྒོ་ཕྱེ་བའི་སྐབས་ན་ནིང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ནང་བྱང་ཀོ་རི་ཡས་རྒྱ་ནག་ལ་ཅ་དངོས་ལྡབ་གཅིག་ལྷག་ཕྱིར་ཚོང་བྱས་ཡོད་པ་རྒྱ་ནག་གི་འགག་སྒོའི་དཔྱ་ཁྲལ་ལས་དོན་ཁང་གི་གྲངས་ཐོའི་ནང་གསལ་སྟོན་བྱས་ཡོད་པ་རེད། རྒྱ་ནག་ནི་བྱང་ཀོ་རི་ཡའི་ཅ་དངོས་ཧ་ལམ་ཕལ་ཆེ་བར་ཕྱིར་ཚོང་བྱ་ཡུལ་དེ་ཆགས་ཀྱི་ཡོད་ཅིང། ན་ནིང་ལོར་བྱང་ཀོ་རི་ཡ་ནས་བཟོས་པའི་སྐྲ་ཚབ་དང་ཟེ་མ་རྫུན་མ་བརྒྱ་ཆ་དྲུག་ཅུ་ཙམ་ཞིག་རྒྱ་ནག་ལ་ཕྱིར་ཚོང་བྱས་ཡོད་པ་གསལ་བསྒྲགས་བྱས་ཡོད་ཅིང། གང་ལྟར་ན་ནིང་ལོར་བྱང་ཀོ་རི་ཡས་རྒྱ་ནག་ལ་ཁྱོན་བསྡོམས་ཨ་སྒོར་ས་ཡ་བརྒྱ་དང་དྲུག་ཅུ་རེ་བདུན་གྱི་ཅ་དངོས་དཔེར་ན་མིག་གི་ཟེ་མ་རྫུན་མ་དང་རྒྱ་རྫུན་མ་སྐྲ་ཚབ་བཅས་ཕྱིར་ཚོང་བྱས་པར་ངོས་འཛིན་བྱེད་ཀྱི་ཡོད་འདུག། བྱང་ཀོ་རི་ཡས་གོང་བཞིན་མཛེས་བཟོའི་ཅ་དངོས་དེ་དག་ཚོང་འགྲེམས་བྱས་པའི་མ་དངུལ་གྱི་ཡོང་འབབ་རྣམས་བེད་སྤྱོད་ཇི་འདྲ་ཞིག་གཏོང་གི་ཡོད་མེད་སྐོར་ལ་ཤེས་རྟོགས་གང་ཡང་མེད་ཅིང། ཨ་མི་རི་ཀའི་ཕྱི་སྲིད་ལྷན་ཁང་དང་རྒྱལ་སྤྱིའི་ཆེད་ལས་མཁས་པ་བཅས་ཀྱིས། བྱང་ཀོ་རི་ཡའི་མང་ཚོགས་ཀྱིས་དཀའ་ལས་བརྒྱབ་སྟེ་ཕྱི་ཕྱོགས་ནས་དངུལ་གྱི་ཡོང་འབབ་བརྒྱ་ཆ་དགུ་བཅུ་ཙམ་བྱང་ཀོ་རི་ཡའི་གཞུང་གིས་བཙན་འཕྲོག་བྱེད་ཀྱི་ཡོད་པ་བསྟན། བྱང་ཀོ་རི་ཡའི་ཡུལ་མི་མང་ཆེ་བ་ནི

རྒྱལ་ཁབ་དེ་གཉིས་བར་ཁྲིམས་ལུགས་གཞིར་བཟུང་གིས་རྒྱུན་ལྡན་ལྟར་ལས་དོན་མཉམ་ལས་བྱེད་ཀྱི་ཡོད་པར་བརྟེན། འུར་གཏམ་ལ་སོགས་པའི་སྐྱོན་བརྗོད་རིགས་བྱ་རྒྱུ་མེད་པའི་འགྲེལ་བརྗོད་བྱས་འདུག།